ཨོ་རེད། ཁྱེད་རང་ལ་ནི་སྐུ་མཉེལ་པོ་ཞེ་དྲག་བྱུང་སོང་ང་ཡི་དཀའ་ལས་ཁག་པོ་ཞེ་དྲག་བྱུང་སོང་ཁྱེད་རང་གསུངས་པ་ནང་ལྟར་རེད་ཤག། ཨ་ནི་བྱང་ཆུབ་སེམས་དཔའ་དཀའ་བ་སྤྱད་པ་ལ་དེ་ལྟ་བུ་སྙིང་སྟོབས་བྱེད་དགོས་རེད་ཟེར་ནས་ལྷའི་དབང་པོ་བརྒྱ་བྱིན་གྱི་སྤྲུལ་པ་དེ་དེ་ལོ་དེ་ཨ་ཁྱེད་རང་རྩ་ནས་ཐུགས་ཁྲལ་གནང་དགོས་མ་རེད་ང་རང་གིས་གྱེན་གྱི་ལོག་ཕྱོགས་སུ་ནས་བདེན་མཐུ་བརྗོད་ནས། ང་གིས་གསུངས་པ་དེ་ཡིན་ན་བྱང་ཆུབ་སེམས་དཔའ་ཆོས་ཀྱི་འཕགས་པ་སྐུ་མདུན་བསྙེན་བཀུར་ཞུ་བའི་ཆེད་དུ་ཅང་ཅེ་མ་གཏོགས་གཞན་མ་ག་གེ་མེད་དེ་མེད་པའི་བདེན་མཐུ་ལ་བརྟེན་ནས་ང་ཡི་ལུས་དེ་ཡར་སོས་པར་གྱུར་ཅིག་ཟེར་ཙང་སྔ་མ་ནང་བཞིན་ཡར་སོས། སྔ་མ་ནང་བཞིན་ཡར་སོས།

ལོ་བདུན་གྱི་བར་དུ་ཏིང་ངེ་འཛིན་ཐུན་གཅིག་ལ་བཞུགས་ནས། ཏིང་ངེ་འཛིན་ཐུན་གཅིག་ལ་བཞུགས་དུས་སྒང་ལ་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་དང། ཚོང་དཔོན་གྱི་བུ་མོ་ལ་སོགས་བུ་མོ་ལྔ་བརྒྱ་དེ་ནས་དུས་དང་རྣམ་པ་དང་བཅས་ཏེ་ཉིན་མཚན་དང་བཅས་ཏེ་སྐོར་ར་བརྒྱབ་བྱས་ནས་སྐོར་ར་བསགས་ནས་ཚོགས་བསགས་སྒྲིབ་སྦྱང་རྐྱང་གཅིག་ལ་འབད། ད་ག་དུས་བྱང་ཆུབ་སེམས་དཔའ་ཆོས་ཀྱི་འཕགས་པ་དེ་ནས། ཏིང་ངེ་འཛིན་ལས་ཡར་བཞེངས་ནས། དེ་ནས་ཆོས་སྟོན་གྱི་རེད་ཟེར་བཀའ་འདྲི་བྱས་ཏེ། ལོ་བདུན་ལོན་ཚར་ཙང་ད་ནི་ཞག་པོ་བདུན་རེ་དེ་གོང་ལ། ཞག་པོ་བདུན་རེ་དེ་གོང་ལ། གྲངས་ཕྱེད་དེ་ལྟ་བུ་བྱས་ན་བྱང་ཆུབ་སེམས་དཔའ་ཆོས་ཀྱི་འཕགས་པ་དེ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྟོན་གྱི་རེད་ཟེར། ཨོ་དེ་ལུང་བསྟན་བྱུང། དེ་ལུང་བསྟན་བྱུང་བ་ལྟ་བུ་ནི། བྱང་ཆུབ་སེམས་དཔའ་ཆོས་ཀྱི་འཕགས་པ་དེ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྟོན་ས་ཀྱི་ས་ཆ་དེ་བཙོག་པ་བྱས་ན་ཡོང་གི་མ་རེད་ཟེར་ན་ནི་གད་རྒྱག་ནི། གད་རྒྱག། གད་རྒྱག་ག་ལ་ཀ་ཀས་ཆུ་གཏོར་དགོས་སོ་སྙམ་དྲན་དུས་སྒང་ལ། བདུད་ཀྱིས་བྱིན་གྱིས་བརླབས་ནས་ཆུ་ཆུ་ནི་མ་རྙེད་པས།

ཡོན་ཏན་ཐམས་ཅད་ཀྱང་བླ་མ་ཁོ་ནའི་བཀའ་དྲིན་ལ་ལྟོས་པས་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱེད་དགོས་པ་ནི་ཐེག་པ་ཆེན་པོའི་སྡེ་སྣོད་ཐམས་ཅད་ཀྱི་དགོངས་པའོ། བླ་མའི་རྣལ་འབྱོར་ཟེར་མཁན་ལམ་གྱི་སྲོག་ཏུ་བྱེད་དགོས་པ། སྲོག་ཟེར་མཁན་སྲོག་མེད་པ་ཡིན་ན་གཞན་མ་ག་གེ་གོ། ཁོ་གནས་ཐུབ་པའི་ཆོས་ཉིད་ཡོད་མ་རེད་པ། སྲོག་དེ་ཡོད་པ་ལ་བརྟེན་ནས་དབང་པོ་གཞན་ཚང་མ་དང་གཅིག་གནས་ཐུབ་ཀྱི་ཡོད་རེད་པ། སྲོག་མེད་པ་ཡིན་ན་ང་ཚོ་མི་ཤི་བ་རེད་པ་ད་ག་གེ་ཡོད་མ་རེད་པ།

བྱ་རྒྱུད་སྤྱོད་རྒྱུད་རྣལ་འབྱོར་རྒྱུད་རྣལ་འབྱོར་བླ་ན་མེད་པའི་རྒྱུད་ཚང་མ་ཐམས་ཅད་ཡང་ནི་བླ་མ་ལ་བརྟེན་དགོས་པ་དང་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་དུ་མ་བྱས་ན་ནི་དེ་ཡོང་གི་མེད་པ། བླ་མའི་དམ་ཚིག་མ་བསྟེན་ན་དམ་ཚིག་ཐམས་ཅད་ཡང་ནི་གང་ག་ཞིག་འགྲོ་ཡ། ཧོ་དེ་འདྲ་གང་ག་གསུངས་ཡོད་རེད་དེ་རེ་རེ་ནས་ཚིག་དྲངས་ཏེ་བསྡད་པ་ཡིན་ན་མང་དྲགས་ཀྱི་འདུག་གསུངས་པ་རེད། ལྷག་པར་གདམས་ངག་དེ་ཡི་རྩ་བ་ཁུངས་མཐར་ཐུག་པ་ནི་དཔལ་གསང་བ་འདུས་པ་རྩ་བཤད་ཀྱི་རྒྱུད་རྣམས་ཡིན། ད་ལྟ་བླ་མ་མཆོད་པའི་མན་ངག་དེ་ཡིན་ན་ནི་སྔགས་ཀྱི་གཞུང་མཐར་ཐུག་པ། བླ་མ་མཆོད་པ་ནང་སྔགས་དང་མདོ་གཉིས་ཀ་བསྟན་ཡོད་རེད་པ་དེ་ཡིན་ན་ནི་སྔགས་ཀྱི་ཕྱོགས་དེ་མཐར་ཐུག་པ་དེ་དཔལ་གསང་བ་འདུས་པ་ནི་རྩ་བཤད་ཀྱི་རྒྱུད་དེ་དག་རེད། གཙོ་བོ་བསྟན་ས་དེ་ཡིན་ན་དཔལ་གསང་བ་འདུས་པ་རྩ་བཤད་ཀྱི་རྒྱུད་ནང་ཡོད་ལ། དེ་ཡང་གསང་བ་འདུས་པའི་རྩ་རྒྱུད་དུ་བླ་མ་དང་དཀྱིལ་འཁོར་བའི་ལྷ་ལ་ཇི་ལྟར་མཆོད་པའི་ཚུལ་དང། རྩ་རྒྱུད་ནི་དེ་ཡོད་རེད་པ་བླ་མ་ལ་མཆོད་པ་ཕུལ་དགོས་ཡ་དང་དཀྱིལ་འཁོར་བའི་ལྷ་ཚོགས་ལ་མཆོད་པ་ཕུལ་ཚུལ་དང།

རྒྱས་བཏབ་ནས་བཞག་པ་ཡིན། དཔེར་ན་རིན་པོ་ཆེ་ལྟ་བུའི་གདུལ་བྱ་ཡིན་ན་ཡང་དེ་ལྟ་བུ་དགོངས་པ་དེ་རྟོགས་ཐུབ་ཡོད་མ་རེད། གསང་བ་འདུས་པ་རྩ་རྒྱུད་ཁོ་རང་རྐྱང་གཅིག་ལ་བལྟས་པ་ཡིན་ན་དགོངས་པ་མཐར་ཐུག་པ་དེ་ཁྱོན་ནས་རྙེད་ཡོད་མ་རེད། དགོངས་པ་དེ་ཡོད་རྒྱུ་ཡོད་རེད་དེ་ཡོད་ས་དེ་རྙེད་ཀྱི་མ་རེད། དེ་ཡིན་ཙང་རྒྱལ་བ་རྡོ་རྗེ་འཆང་རང་ཉིད་ཀྱིས་རྩ་བའི་རྒྱུད་དེ་བཤད་རྒྱུད་སྒོ་ནས་ཕར་བཀྲལ་ནས།

ཨོ་བཤད་རྒྱུད་རྡོ་རྗེ་ཕྲེང་བ་ལ་ཟེར་ན་ཡོད་རེད་བ། བླ་མ་ཟེར་མཁན་དེ་རྟེན་འབྲེལ་སྐོར་ལ་བླ་མའི་མཚན་ཉིད་ག་རེ་ག་རེ་ཚང་དགོས་ཁུ་བ། སློབ་མ། ད་ག་ཚོད་སློབ་མ་བྱུང་བ་ཙམ་གྱིས་དབང་བསྐུར་མི་ཆོག་བ་སློབ་མ་དེ་ལ་བརྟག་དཔྱད་མང་པོ་བྱས་ནས་མ་གཏོགས་དབང་བསྐུར་མི་ཆོག་གི། ཨོ་དེ་འདྲ་བའི་མཚན་ཉིད་ག་རེ་ག་རེ་ཚང་དགོས་པ་དེ་ཚོ་ཚང་མ་ཙམ་གྱིས་ཡོད་རེད། དེ་ནས་བླ་མ་ཇི་ལྟར་བསྟེན་པའི་ཚུལ། བླ་མ་དང་ལྷག་པའི་ལྷ་དབྱེར་མེད་དུ་བལྟ་ལུགས། བླ་མའི་སྐུ་ཡི་དཀྱིལ་འཁོར་སྒོམ་ལུགས། དེ་ལ་ཕྱི་ནང་གསང་བའི་དེ་ཁོ་ན་ཉིད་ཀྱི་མཆོད་པ་འབུལ་ལུགས། དེ་ཚོ་གང་བླ་མ་མཆོད་པ་ན་ཡོད་བ་རྐྱང་རྐྱང་རེད། བཤད་རྒྱུད་རྡོ་རྗེ་ཕྲེང་བར་བཤད་པའི་ཚུལ་ཡོངས་སུ་རྫོགས་པ་གང་བླ་མ་མཆོད་པ་ན་བསྡུས་བྱས་ཡོད། དེ་ནས་ལམ་རིམ་གཉིས་སྒོམ་ལུགས་རྣམས་སྟོན་ཏེ། ཁུངས་རྣམས་དྲངས་ན་མངས་སུ་དོགས་ཤིང། སྐབས་སུ་བབ་པ་ཅུང་ཟད་དངོས་གཞི་ཡི་སྐབས་སུ་སྟོན་ནོ། དེ་ལྟར་རྒྱལ་བས་མདོ་རྒྱུད་རྣམས་སུ་རྒྱ་ཆེར་གསུངས་པ་རྗེ་བཙུན་བྱམས་པ་དང་རྗེ་བཙུན་འཇམ་དཔལ་དབྱངས་དང། གསང་བའི་བདག་པོ་ཕྱག་ན་རྡོ་རྗེ་ལ་སོགས་པ། གསང་བའི་བདག་པོ་ཕྱག་ན་རྡོ་རྗེ་ལ་སོགས་པ། སྐྱོབ་པ་རྣམས་ལ་ཡོངས་སུ་རྫོགས་པར་མངའ་ཞེས། འོ་དེ་ལྟ་བུ་དེ་ནས་མདོ་དང་རྒྱུད་སྡེ་ལ་སོགས་པ་མན་ངག་ཡོངས་སུ་རྫོགས་པ་ཚང་མ་དེ་བྱམས་འཇམ་དབྱངས་གཉིས་དང་ཕྱག་ན་རྡོ་རྗེ་ལ་སོགས་པ་དེ་ཚོ་ལ་མངའ་བ་རེད། དེ་ཚོའི་ཐུགས་རྒྱུད་ལ་ཡོད་རེད། སངས་རྒྱས་ཀྱི་དགོངས་པ་མཐར་ཐུག་པ་དེ་དེ་ཚོའི་ཐུགས་རྒྱུད་ལ་མངའ་བ་རེད། དེ་ནས་བདག་ཉིད་ཆེན་པོ་ཀླུ་སྒྲུབ་ཡབ་སྲས་དང་ཐོགས་མེད་སྐུ་མཆེད་དང། རྒྱལ་པོ་ཨིནྡྲ་བོ་དྷི་ཟེར་ད་མདོ་ཕྱོགས་ནས་འཆད་པའི་ཡིན་ན་ཀླུ་སྒྲུབ་ཡབ་སྲས་དང་ཀླུ་སྒྲུབ་ཡབ་སྲས་ཟེར་ཡག་དེ་སྔགས་ཕྱོགས་ལ་ཡོད་རེད་མདོ་ཕྱོགས་ལ་གཉིས་ཀ་ཡོད་རེད།

ལ་ལི་ཏ་སྒྲུབ་ཐབས་སེང་ཞེས་རོལ་བ་དེ་མཛད་པ་རེད་བ། ད་ཏེ་ལོ་དང་ནཱ་རོ་ཟེར་ཏེ་ལོ་དང་ནཱ་རོ་གཉིས་ཀ་ཡིས་ནི་གསང་བ་འདུས་པ་གྱི་འགྲེལ་པ། གསང་བ་འདུས་པ་གྱི་མན་ངག་དེ་འདྲ་མཛད་ཡག་གི་གཉིས་ཀ་ཡོད་དེ། ནཱ་རོ་པ་དག་གསང་བ་འདུས་པའི་རྒྱུད་ཕྱི་མའི་འགྲེལ་པ་ཟེར་མཁན་དེ་མཛད་གནང་པ་རེད་བ། མང་པོ་ཞེ་དྲག་ཡོད་དེ། འཕགས་ཡུལ་གྱི་གྲུབ་ཆེན་རྣམས་ཀྱིས་ཚུལ་ཉམས་སུ་བཞེས་ཕྱི་རབས་གྱི་གདུལ་བྱའི་དོན་དུ་མན་ངག་ཡི་གེར་བཀོད་པ་ཡང་མང་དུ་མཛད་ཟེར་དེ་རེད། གྲུབ་ཆེན་མགོན་པོ་བདེ་བ་ཆེན་པོས་གསང་བ་འདུས་པའི་རྩ་བཤད་ཀྱི་སྙིང་པོའི་དོན་གསལ་བར་སྟོན་པ་གསང་བ་གྲུབ་པ་ཞེས་བྱ་བ་མཛད་ཟེར་དེ་རེད་བ།

བདག་ཉིད་ཆེན་པོ་མགོན་པོ་ཀླུ་སྒྲུབ་ཀྱིས། འདུས་པ་རྩ་བཤད་ཀྱི་སྙིང་པོའི་དོན་རིམ་པ་ལྔར་དྲིལ་བ། རིམ་ལྔ་ཡི་གཞུང་མཛད་ཅིང། དེ་ཉིད་དུའང་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱེད་པ་དང་སངས་རྒྱས་ཐམས་ཅད་མཆོད་པ་བས་བླ་མ་མཆོད་པ་དོན་ཆེ་བ་སོགས་རྒྱ་ཆེར་གསུངས་སོ། མགོན་པོ་ཀླུ་སྒྲུབ་ཀྱིས་དེ་གསུངས་པ་རེད། མདོར་ན་འཕགས་ཡུལ་གྱི་གྲུབ་ཆེན་ཐམས་ཅད་ཀྱི་དགོངས་པ་མཐར་ཐུག་པ། དགོངས་པ་མཐུན་པར་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱེད་ཚུལ་དེ་རང་རང་གི་གཞུང་དང་མན་ངག་ཐམས་ཅད་དུ་གསུངས་ཤིང། འཕགས་ཡུལ་གྱི་གྲུབ་ཆེན་ཐམས་ཅད་ཀྱི་མན་ངག་ཡོངས་སུ་རྫོགས་པར་མངའ་བ་ནི་དཔལ་ཨ་ཏི་ཤ་ཡིན་ལ། ད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་དེ་འཕགས་ཡུལ་གྱི་ཨ་ནི་མདོ་རྒྱུད་མ་ལུས་པའི་མན་ངག་ཡོངས་སུ་རྫོགས་པ་དེ་ཨ་ཏི་ཤ་ལ་མངའ་བ་རེད། ཇོ་བོ་ཨ་ཏི་ཤ། དཔལ་ལྡན་ཨ་ཏི་ཤ་ནི་ཐེག་པ་ཆེན་པོའི་ས་ལམ་ཐམས་ཅད་བླ་མ་ཁོ་ན་ཡི་དྲིན་གྱིས་འགྲུབ་དགོས་པར་གསུངས་ཏེ་འབྲོམ་རིན་པོ་ཆེས་བོད་ལ་སྒོམ་སྒྲུབ་བྱེད་པ་མང་པོ་ཡོད་པ་ལ་ཡོན་ཏན་ཁྱད་པར་ཅན་བརྙེས་པ་མི་འདུག་ཞུས་པས་ཇོ་བོའི་ཞལ་ནས། ཐེག་ཆེན་གྱི་ཡོན་ཏན་ཆེ་སྐྱེ་ཆུང་སྐྱེ་ཐམས་ཅད་བླ་མ་ལ་བརྟེན་ནས་སྐྱེ་བ་ལ་ཁྱེད་བོད་ན་བླ་མ་ལ་ཐ་མལ་པའི་འདུ་ཤེས་ལས་མེད་ན་ག་ནས་སྐྱེ་གསུངས་པ་དང་ཟེར། འོ་ཇོ་བོ་རྗེ་ཀྱི་བཀའ་བཀྱོན་གནང་འདུག། བོད་ལ་ན་བླ་མ་ལ་ཐ་མལ་པའི་འདུ་ཤེས་ཅིག་མ་གཏོགས་མི་འདུག་ཟེར། དེ་ཡིན་ཙང་ཡོན་ཏན་ག་པར་སྐྱེ་གི་རེད་ཐེག་པ་ཆེན་པོའི་ཡོན་ཏན་ཆུང་ཆུང་སྐྱེས་པ་ཡིན་ན་འདྲ་ཆེན་པོ་སྐྱེས་པ་ཚང་མ་ཐམས་ཅད་བླ་མ་ལ་བརྟེན་ནས་སྐྱེ་དགོས་ཀྱི་རྐྱང་རྐྱང་རེད། ཇོ་བོའི་ཞལ་ནས། ཐེག་ཆེན་གྱི་ཡོན་ཏན་ཆེ་སྐྱེ་ཆུང་སྐྱེ་ཐམས་ཅད་བླ་མ་ལ་བརྟེན་ནས་སྐྱེ་བ་ལ་ཁྱོད་བོད་ན་ག་ན་སྐྱེ་ཞེས་གསུངས་པ་ཇོ་བོ་རྗེ་ཉིད་ཀྱང་བླ་མའི་རྣལ་འབྱོར་ཐུགས་དམ་གྱི་སྙིང་པོར་མཛད། རྒྱ་བོད་ཀྱི། རྒྱ་བོད་ཐམས་ཅད་དུ་ཕྲིན་ལས་ཀྱི་ཁྱབ་བརྡལ་ཆེ་བའང་དེའི་མཐུ་ཡིས་ཡིན་པར་གསུངས་ཏེ། ཨོ་དེ། ཇོ་བོ་རྗེ་ཡིས་ང་ལ་ཡོན་ཏན་གཞན་པ་གང་ཡང་མེད་ཟེར་ང་བླ་མ་བརྒྱ་དང་ལྔ་བཅུ་རྩ་གསུམ་བསྟེན་པས། བླ་མ་གཅིག་གི་ཐུགས་ལ་མ་བཏགས་པ་མེད་ཟེར་གསུངས་པ་རེད་པ།

ཉེ་བརྒྱུད་ཐུན་མོང་མ་ཡིན་པ་ནི། རྗེ་རིན་པོ་ཆེས་ཐོག་མར་བླ་མ་དབུ་མ་པས་ལོ་ཙཱ་བྱས་ནས་རྗེ་བཙུན་འཇམ་དཔལ་ལ་མདོ་སྔགས་ཀྱི་ཆོས་མཐའ་ཡས་པ་གསན་ཅིང་ཕྱིས་རྗེ་བཙུན་འཇམ་དཔལ་ཉིད་ཀྱིས་ཞལ་མངོན་སུམ་དུ་བསྟན་ནས་སྤྱིར་མདོ་སྔགས་ཀྱི་གནད་མཐའ་དག་དང་ལྷག་པར་དུ་ཡང་འཕགས་པ་ཀླུ་སྒྲུབ་ཀྱིས་རྒྱལ་བའི་དགོངས་པ་མཐར་ཐུག་པར་བཀྲལ་བའི་ཟབ་མོ་དབུ་མའི་ལྟ་བ་སྣང་བས་ཡོད་མཐའ་སེལ་ཞིང་སྟོང་པས་མེད་མཐའ་སེལ་བའི་ཚུལ་དང།

ད་ལྟ་རྗེ་བདག་ཉིད་ཆེན་པོའི་ལོ་དེ་སྣང་བའི་ཡུལ་ཐ་སི་སྟོང་པའི་མི་ཐ་སི་སེ་སྟེ་སྟོང་པ་དང་བསྟན་བཅོས་སྙིང་པོ་དེ་ག་རེ་བློ་ལ་ཆགས་པ་ཡིན་ནའི་ཕྱིར་ཁྲུས་སུ་མཆིས་པས་རང་ཤུལ་གྱི་ཡུལ་འདི་གི། རང་ཤུལ་གྱི་གོ་ཆག་ཏུ་གི། འོ་དེ་འདྲ་བྱས་སོང་ན་ནི། ལྟ་བ་མཐར་ཐུག་པ་ཟིན་གྱི་དེ་རེད། སྟོང་པ་སྐྱོ་སྐུ་ཆགས་མ་ཡིན་པ། དེ་ནས་སྣང་བ་སྐྱོ་སྐུ་ཆགས་མ་ཡིན་པ། སྟོང་པ་དང། སྣང་བ་གཉིས་པོ་དེའི་ཕྱིར་ཁྲུས་སུ་ཅིས་ཆགས་ཐུག་གི། འོ་དེ་རྗེ་བཙུན་འཇམ་དཔལ་ཡེ་རྒྱལ་མན་ངག་ཡིན་པ་རེད། རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ནི་སྣང་བ་ལ་རྩིས་སུ་གྱིས་ཡང་ནས་ཡང་དུ་གསུངས་ཀྱི་ཡོད་རེད་སྣང་བ་ལ་རྩིས་སུ་གྱིས། སྟོང་ཕྱོགས་ལས་ཀྱང་སྣང་ཕྱོགས་དེ་རྩིས་སུ་བྱེད་དགོས་པ་རེད་ཟེར་ནས་ཡང་ནས་ཡང་དུ་གསུངས་པ་རེད་པ། ཨོ་ཏི་ཨིས་དེ་མི་རེད། ལམ་རིམ་པ་ལྔ་ཡི་ངོ་བོ་གྲངས་ངེས། གོ་རིམ་སོགས་མཐའ་ཡས་པ་གསན་ཞིང་ཟེར་དེ་རྗེ་བཙུན་འཇམ་དཔལ་རང་ལས་གསན་པ་དེ་རེད་རྗེ་བདག་ཉིད་ཆེན་པོས་སླར་ཡང་མགོན་པོ་འཇམ་དཔལ་དབྱངས་ལ་ཕྱི་ནང་གསང་བའི་དེ་ཁོ་ན་ཉིད་ཀྱི་མཆོད་པ་ཚད་མེད་པ་ཕུལ་ཏེ་གསོལ་བ་ཤུགས་དྲག་ཏུ་འདེབས་པར་མཛད་པས་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་མདོ་སྔགས་གཉིས་ཀ་ཡི་ལམ་གྱི་ལུས་ཡོངས་སུ་རྫོགས་པ་སྙན་བརྒྱུད་ཀྱི་མན་ངག་མཐར་ཐུག་པ་རྣམས་གནང་ཞིང། དེའི་ཚེ་རྗེ་བཙུན་ལ་མྱུར་བ་ལས་ཀྱང་ཆེས་མྱུར་བར་རྡོ་རྗེ་འཆང་གི་ས་སྒྲུབ་པ་ལ་ཇི་ལྟར་བགྱི་དགོས་ཞེས་ཞུས་པ་ན་བླ་མ་དང་ཡི་དམ་དབྱེར་མེད་པའི་རྣལ་འབྱོར་དེ་ཉིད་ལམ་གྱི་སྲོག་ཏུ་བྱེད་དགོས་ཚུལ་དང་ཟེར་བ་དེ་རྗེ་བཙུན་འཇམ་དཔལ་གྱིས་གསུངས་པ་རེད། ད་མྱུར་བ་ལས་ཀྱང་ཆེས་མྱུར་བ་ལམ་གྱི་སྒྲུབ་པ་མྱུར་བ་དེ་ག་རེ་ལ་བརྟེན་དགོས་ཟེར་ན་བླ་མ་དང་ཡི་དམ་གཉིས་པོ་དེ་ངོ་བོ་དབྱེར་མེད་དུ་བྱས་ནས། བླ་མའི་རྣལ་འབྱོར་ཅིག་ལམ་གྱི་སྲོག་ཏུ་བྱེད་དགོས་ཀྱི་རེད། བླ་མ་གང་བྱུང་གིས་མི་ཆོག་གི་ལམ་གྱི་ལུས་ཡོངས་སུ་རྫོགས་པ་ལ་འཁྲིད་ནུས་པ་ཞིག་དགོས་ཚུལ་དང། བླ་མའི་མཚན་ཉིད་དེ་དེ་ལྟ་བུ་ཅིག་དགོས་པ་རེད། མགོ་བཤེས་གཉེན་བསྟེན་ཚུལ་ནས་མི་སློབ་པའི་ཟུང་འཇུག་གི་བར་དུ་ལམ་ཡོངས་སུ་རྫོགས་པ་གང་ག་ལ་ཁྲིད་ཐུབ་ཀྱི། དེ་འདྲ་ཞིག་མ་གཏོགས་ཕྱོགས་རེ་བ་ཀྱི་བླ་མ་ཅིག་བསྟེན་པ་ཡིན་ན་ཕྱོགས་རེ་བ་ཡོན་ཏན་ཞིག་ཆགས་ཀྱི་རེད་མ་གཏོགས། ལམ་ཡོངས་སུ་རྫོགས་པ་རྙེད་ཀྱི་མ་རེད་པ། དཔེར་ན་ང་རང་ཚོ་མདོ་སྔགས་གཉིས་ཡིན་ན་ནི་མདོ་རྐྱང་པ་མ་གཏོགས་སྔགས་བསྟན་མི་ཐུབ་མཁན་ཅིག་ཡིན་ན་སྔགས་ཆ་དེ་ཡང

གསང་བ་འདུས་པའི་རྒྱུད་ནི་རྩ་རྒྱུད་ནི་སྐབས་སུ་མཐའ་དྲུག་ཚུལ་བཞི་གིས་རྒྱས་བཏབ་བཞག་གི་དེ་བཤད་རྒྱུད་ཀྱིས་མར་བཀྲལ་བཞག་གི། དེ་ཡང་བླ་མའི་མན་ངག་ལ་བརྟེན་ནས་བཤད་རྒྱུད་ལ་བརྟེན་ཅིང་རྩ་རྒྱུད་དགོངས་པ་བཀྲལ་ཐུབ་གི། འོ་དེ་ལྟ་བུ་བླ་མ་ལ་བརྟེན་ཅིང་ནི་དཔལ་གསང་བ་འདུས་པའི་རྒྱུད་ནས་བཤད་པའི་སྒྱུ་ལུས་མཐར་ཐུག་པ། འོ་དེ་ཡིས་གསང་བ་འདུས་པའི་རྒྱུད་མེད་དུ་མི་རུང་བ་དེ་དེ་རེད། ད་དཔལ་འཁོར་ལོ་སྡོམ་པ་དགོས་ཡ་དེ་རྒྱུ་མཚན་ག་རེ་རེད་ཟེར་ན་སངས་རྒྱས་ཀྱི་གོ་འཕོ་ཐོབ་བ་ལ་སྒྱུ་ལུས་གཅིག་པོས་འགྲིག་གི་མ་རེད་འོད་གསལ་དགོས་རེད་པ། འོད་གསལ། བ་འོད་གསལ་དགོས་ཡོད་ཙང་འོད་གསལ་གྱི་ཆ་དེ་འོད་གསལ་དང་པོ་ག་པར་བྱུང་ས་འོད་གསལ་དེ་ནི་བྱུང་ས་གི་གཞི་དེ་ག་པར་ཡིན་པ་དང། འོད་གསལ་ཐོག་མར་སྒྲུབ་པ་དེ་ཡིན་ན་ནི་ག་འདྲ་ཅིག་ལ་བརྟེན་ནས་སྒྲུབ་དགོས་པ་ཚང་མ་ཚང་གཅིག་དཔལ་འཁོར་ལོ་སྡོམ་པའི་རྒྱུད་ལས་བཤད་པའི་བ་འཁོར་ལོ་སྡོམ་པའི་རྒྱུད་ལས་བཤད་པ་ཡིན་ཙང་ནི་དཔལ་འཁོར་ལོ་སྡོམ་པའི་རྒྱུད་དེ་མེད་དུ་མི་རུང་བ་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་འོད་གསལ་དང་སྒྱུ་ལུས་གཉིས་ཟུང་འཇུག་དགོས་པ་ཡིན་ཙང་ད་ནི་གསང་བ་འདུས་པ་དང་བདེ་མཆོག་གཉིས་པོ་དེ་མེད་དུ་མི་རུང་བ་དེ་ཉིད་ཉམས་སུ་བླང་དགོས་ཡ་དེ་དེ་རེད། ད་ཡང་ན་རྡོ་རྗེ་འཇིགས་བྱེད་དེ་ག་རེ་དགོས་པ་རེད་ཟེར་ན། ད་དེ་ལྟ་བུ་འོད་གསལ་དང་སྒྱུ་ལུས་ཀྱི་དོན་ཉམས་སུ་བླང་བ་བྱེད་པ་ལ་རྡོ་རྗེ་འཇིགས་བྱེད་ལྟ་བུ་ཞིག་ལ་མ་བརྟེན་ན། ད་ནི་ཉམས་ལེན་མཐར་ཕྱིན་པ་རྩ་ནས་ཡོང་ཐུབ་ཀྱི་མ་རེད་ཕལ་ལས་བར་ཆད་མང་པོ་ཡོད་རེད། ཕྱི་ནང་གི་བར་ཆད་མང་པོ་ཞེ་དྲག་ཡོད་རེད། ཕྱི་ནང་གི་བར་ཆད་མང་པོ་ཡོད་ཡོད་ཙང་ང་རང་ཚོ་དཔེར་ན་ནོར་བུ་ག་པར་ཡོད་ས་དེར་དགྲ་མང་པོ་ཡོང་གི་རེད་པ། ནོར་བུ་ག་པར་ཡོད་ས་དེར་དགྲ་མང་པོ་ཡོང་གི་རེད་པ་ལུས་དང་འོད་གསལ་གཉིས་པོ་དེ་ཉམས་སུ་བླང་བ་ལ་ནི་ལམ་གྱི་གནད་མཐར་ཐུག་པ་ཡོད་ཙང་དེ་ལ་བར་ཆད་མང་ཡོད། བར་ཆད་མང་ཡོད་དེ་སྒང་ལ་སྙིགས་དུས་ཀྱི་སྙིགས་མ་ལྔ་ཤིན་ཏུ་བདོ་བའི་དུས་ལ་དཔལ་རྡོ་རྗེ་འཇིགས་བྱེད་ལ་མ་བརྟེན་ན་ཁྱོན་ནས་ཆོས་སྒྲུབ་མཐར་ཕྱིན་པ་ཡོང་ཐུབ་མེད་པ་རེད། ཉམས་ལེན་མཐར་ཕྱིན་པ་ཡོང་ཡ་ཁྱོན་ནས་མེད་པ་རེད། དེ་ཙམ་གྱིས་མ་ཚད་དཔལ་རྡོ་རྗེ་འཇིགས་བྱེད་ལ་ནི་ཡི་དམ་གཞན་ལས་ཁྱད་པར་དུ་འཕགས་པའི་ཁྱད་ཆོས་ཆེན་པོ་ལྔ་ཟེར་མཁན་ཅིག་ཡོད་རེད་པ། ཨ་དེ་འདྲ་ཡོད་པ་ཡིན་ཙང་རྡོ་རྗེ་འཇིགས་བྱེད་ལ་བརྟེན་པ་ཡིན་ན་ཨ་ནི་སྒྲུབ་པ་མཐར་ཕྱིན་པ་དེ་འདྲ་ཡོང་གི་རེད། སྤྱིར་བྱེད་ཀྱི་ཡིན་ན་ནི་ང་རང་ཚོ་སྙིགས་མ་ལྔ་ཤིན་ཏུ་བདོ་བའི་དུས་དེ་ལ་སྔགས་དེ་ཚོ་ལ་ནུས་པ་མེད་པ། ལྷག་པར་དུ་ཡང་དེ་ནས་ང་རང་ཚོ་སྲོག་གཅོད་ཀྱི་ལས་ལ་སོགས་པ་དེ་ཚོ་བྱེད་པ་ཡིན་ན་ཚེ་ལོ་ཐུང་དུ་ཐུང་དུ་འགྲོ་ཡ། དེ་ནས་སྒྲུབ་པ་པོ་ལ་བར་ཆད་མང་དུ་མང་དུ་འགྲོ་ཡ། ཨ་དེ་འདྲ་མང་པོ་ཡོད་རེད་དེ་དཔལ་རྡོ་རྗེ་འཇིགས་བྱེད་ཐུན་མོང་མ་ཡིན་པའི་རྒྱུད་དེ་ཡིན་ན་ནི་ཁོ་རང་གི་ཁྱད་ཆོས་འགྲམ་དེ་མི་བསད་པ་ལ་བརྟེན་ནས་ད་ལྟའི་ཚེ་རིང་འགྲོ་རྒྱུ་ཡོད་ཀྱི་དེ་བས་རྡོ་རྗེ་འཇིགས་བྱེད་ཀྱི་རྒྱུད་ཀྱི་ཐུན་མོང་མ་ཡིན་པ་ཡིན་པས་ཐུན་མོང་མ་ཡིན་པ། ལྷག་པར་དུ་ཡང་མཚམས་མེད་ལྔ་དང། མི་དགེ་བཅུ་ལ་སོགས་པ་དེ་ཚོ་བཅོས་བསྐྱེད་ཀྱི་ནང་བཞིན་ཡིན་ཚུལ་ན་སའི་ལོགས་ཀྱི་ནི་དཔལ་རྡོ་རྗེ་འཇིགས་བྱེད་ལ་ནི་ཉིན་མཚན་ཐམས་ཅད་དུ་འདྲི་ཐུབ་པ་ཡིན་ན། ངེས་པར་དུ་ཡང་ནི་ཚེ་འདི་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་པ་རེད། ལྷའི་ས་སྐྱིད་པོ་སྲེག་ཤི་ལ་བཙུད་པ་སྲིན་གྱིས་གདུང་བ་སྲིད་པོ

རྭ་ལོ་ཁོ་གཉིས་ཀྱི་ཁ་རྩོད་ཤུགས་ཀྱིས་ནི་ཨ་ནེ་རྭ་ལོ་གིས་མཐུ་བཏང་ནས་ནི་འགོས་ལོ་ཙཱ་བ་ཕར་དགོངས་པ་རྫོགས་པ་རེད། ང་དག་ནི་ཡིད་ཀྱི་ལོ་ཙཱ་བ་ཟེར་མཁན་ཅིག་ཟངས་དཀར་ལོ་ཙཱ་བ་ཞིག་ཡིན་གྱི། དེ་ཚོ་བཀྲོངས་ཏེ་རྟོགས་པ་མཐོ་པོ་ཞེ་པོ་རེད་དེ་ཚོ་ཚང་མ་སྟོང་ཆ་རྭ་ལོ་གིས་བཀྲོངས་པ་རེད། དར་མ་མདོ་སྡེ་ཟེར་མཁན་དེ་མར་པ་ལོ་ཙཱ་བ་གྱི་སྲས་རེད་བ། མར་པ་ལོ་ཙཱ་བའི་སྲས་རེད། མར་པ་ལོ་ཙཱ་བ་ལ་ནུས་མཐུ་ཆེན་པོ་དག་རིམ་གྱིས་ཡོད་རེད།

ཡོངས་སུ་རྫོགས་པ་དེ་འབྲུ་ཡལ་དུ་ཨའི་འཁོར་ལོ་སྡོམ་པའི་རྒྱུད་ནང་ཡོད་པ་ཡིན་ཙང། འཁོར་ལོ་སྡོམ་པའི་རྒྱུད་ཡོངས་སུ་མ་བསླད་ན་རྒྱུ་ནི་མ་འགྲིག་གི། འོ་དེ་ལྟ་བུ་ཆགས་ཡོད་ས། བདེ་གསང་འཇིགས་གསུམ་ཡ་མ་བྲལ་བ་དགོས་ཟེར་དེ་རེད། ཆོས་སྐྱོང་ཡང་མགོན་པོ་ཕྱག་དྲུག་པ་དང་དམ་ཅན་ཆོས་རྒྱལ་དང་རྣམ་ཐོས་སྲས་གསུམ་བསྟེན་དགོས་ཚུལ་དང་ཟེར། འོ་དེ་ཆོས་སྐྱོང་ཡང་དེ་མགོན་པོ་ཕྱག་དྲུག་པ་བསྟེན་དགོས་ཡག་དེ་ག་རེ་ཟེར་ན། གཙོ་བོ་ང་རང་ཚོ་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་ཟེར་གྱི་ཡོད་རེད་པ། སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་ཟེར་དེ་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པ་དེ་གཙོ་བོ་གཙོ་བོ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ཟེར་དེ། ད་གོང་བུ་ཆ་འཕྲོད་པ་སེང་གེ་འཕགས་པ་སྐྱེས་རིས་ཀྱི་བྲག་ཏུ་འཕྲོད་པ་ཡི་ས། སྐྱེས་རིས་ཀྱི་བྲག་ཏུ་འཕྲོད་པ་ཡི་ས་སྐྱེས་རིས་སྙིང་རྗེ་གི་ལྷ་ཡི་ས་དེ་ལ་བརྟེན་པ་ཡིན་ན་སྐྱེས་བུ་ཆེན་པོ་ལོང་ཐ་ཆད་པ་ཅིག་ཡོང་དགོས། བྱང་ཆུབ་སེམས་དཔའ་དང། སྙིང་རྗེ་ཆེན་པོ་ལ་སོགས་པ་ཚོ་ཡོངས་སུ་སྨིན་པ་ལ་ངེས་པར་དུ་ཡང་ནི་གོང་བུ་ཆ་འཕྲོད་པ་ལ་བརྟེན་དགོས་རེད། དང་ཅིག་ཆོས་ཀྱི་རྒྱལ་པོ་སེང་གེ་དེ་ང་ཚོ་ནི་དཀར་ནག་གི་ལས་ཀྱི་དབྱེ་བ་ཕྱེད་ཀྱི་དེར་བ།

ན། དམ་ཆོས་འདུལ་བའི་བསྟན་པ་ཉམས་སུ་བླངས་ཀྱིས་ན་ལྷག་པའི་བསླབ་པ་རིན་པོ་ཆེ་རྣམ་པ་གསུམ་ཉམས་སུ་བླངས་དགོས་རེད་པ། དེ་ས་སྐྱེས་བུ་འབྲིང་གི་སྲུང་མ་ཟེར་དེ་རྣམ་ཐོས་སྲས་ཡིན་པ་རེད། ཨོ་ཐོ་ཟེར་གྱི་དེ་དེ་སྐྱེས་བུ་གསུམ་གྱི། སྲུང་མ་དེ་བསྟེན་དགོས་ཚུལ་དེ་ཡིན་པ་རེད། གྲོགས་ཀྱང་བླ་མ་ཡི་དམ་ཆོས་སྐྱོང་རྣམས་མཐུན་པ་ཞིག་དགོས་ཚུལ་སོགས་གསུངས་ཤིང་ཟེར། བླ་མ་ཀྱིས་ཡི་དམ་བྱས།

ཕྱེད་ཅི་ཡོད་པར་གང་དག་སངས་རྒྱས་ཐམས་ཅད་གང་གཱའི་མཉམ་པར་ཞེས་བལྟ། ཨ་དེ་འདྲ་ཡིན་ས་ནི། གྲུ་བསྲིངས་ནི་དེ་ང་ཚོ་ཆུ། ཆུ་འབྲུ་ཡས་ཀྱི་ཆུ་གྲུ་བསྲིངས་ཏེ། ཚངས་བསྙེན་གྲུ་འདེབས་པ་ཡིན་ན། སྔགས་མེད་ཆེ་གསུང་ཡས་ཆེ་སྲིད་སྦྱོར་བ། ཉོན་པ་ཡིན་ན་སངས། མོངས་པ་ཡིན་ན་སྔགས་ལས་ལྷག་པ་ཅི་བརྗོད་མ་རེད། དེ་སྙན་ཐོ་འདི་ནས་ནི། ཚངས་བསྙེན་གྲུ་དེ་འདྲ་འདེབས་པ་ཡིན་ན་ཡག་ཡོད་རེད། ལ་ང་རང་ཚོ་མི་བཞི་ཙམ་བཞི་ཙམ་བསྡད་པ་ཡིན་ན་ཡག་ཡོད་རེད་བཞི་གསུམ། ཨ་དང་ནི་ལྔ་དེ་འདྲ་བསྡད་ཡིན་ན་འོག་ཏུ་བཟོ་སྐྲངས་ཏེ་ཡི་དམ་དེ་མཐུན་པ། ཡི་དམ་དེ་མཐུན་པ་མ་བྱུང་ན་ཡི་དམ་དོན་དག་ལ་རྒྱག་འདྲེ་ཤོར་གྱི་རེད་པ་ཡང། ཨ་ནི་སྔ་མ་རྭ་ལོ་ཙཱ་བ་དང་སྲས་དར་མ་མདོ་སྡེ་གཉིས་པོ་དེ་རྡོ་ཡི་དམ་དོན་དུ་རྒྱག་འདྲེ་ཤོར་རེད་པ་སྲས་དར་མ་མདོ་སྡེ་དེ་དེ་ཁོ་རང་རྡོ་རྗེ་འཇིགས་བྱེད་རྒྱུད་དེ་མཁྱེན་གྱི་མེད་ཡིན་པ་རེད། མཁྱེན་གྱི་མེད་ཙང་རྭ་ལོ་ཙཱ་བ་ཀྱིས་ཨ་ནི་རྡོ་རྗེ་འཇིགས་བྱེད་རྒྱུད་དེ་བསྟེན་པ་ཡིན་ཙང་ཁྱོད་རང་ཡི་དམ་དེ་དུད་འགྲོའི་མགོ་ཡོད་མཁན་ཅིག་བསྟེན་བཞག་དུད་འགྲོའི་མགོ་ཡོད་མཁན་ཅིག་བསྟེན་བཞག་བླ་མ་དེ་ཡང་ནི། བལ་པོ་གི་བླ་མ་ཅིག་བསྟེན་བཞག་དེ་མི་འཐད་པ་རེད། བླ་མ་བྷ་རོ་ཕྱག་རྡུམ་ཟེར་མཁན་རེད་པ། དེ་བསྟེན་བཞག། ང་གི་ཆོས་དེ་ཡིན་ན་ང་ཡི་ཕ་དེ་ཡིན་ན་རྒྱ་གར་གྱི་པཎྜི་ཏ་ནཱ་རོ་པ་ལ་ཐུག། ནཱ་རོ་པ་ལ་ཐུག་ནས་དཔལ་གསང་བ་འདུས་པ་དང། དཔལ་འཁོར་ལོ་སྡོམ་པའི་གྱི་རྒྱུད། དེ་ལྟ་བུ་ལ་བསྟེན་བྱས་ནས་ནི་ཡོད་པ་རེད་ང་ཡི་རྒྱུད་ལ་ཞུགས་ན་མ་གཏོགས་ཁྱོད་རང་དེ་ཕན་ཐོགས་ཀྱི་མ་རེད།

ད་ང་ཡག་པོ་ཅིག་མ་བྱས་ན་ང་ཡི་དཔལ་རྡོ་རྗེ་འཇིགས་བྱེད་རྒྱུད་དེ་དར་འགྲོ་ས་མ་རེད། སྲས་དར་མ་མདོ་སྡེ་ལ་མཐུ་ཅིག་མ་བྱས་ན་ཡོང་མི་འདུག་ཟེར་ནས་འགྲུལ་ཤག་བྱས་ནས་མཐུ་ཅིག་ཕར་བྱས་ཏེ་སྲས་དར་མ་མདོ་སྡེ་བཀྲོངས། ཨ་ཐུག་བྱུང་བ་རེད་པ་ཇི་ལྟར་ཡི་དམ་མ་མཐུན་ན། ཨ་ཐུག་བྱུང་བ་རེད་པ་ཇི་ལྟར། ཕར་ཡི་དམ་ལ་ཁྱད་ཡོད་མ་རེད་ཡི་དམ་སངས་རྒྱས་རེད། མི་ཡི་སྐུ་དེ་མ་མཐུན་ན་དེ་ཚོ་ཆགས་ཡོད་རེད།

པད་སྡོང་ཤོག་གུ་གཉིས་ལས་ཡོད་མ་རེད། དེས། སྔར་གྱི་པད་སྡོང་དབུ་མ་ཤོག་གུ་ནི་གློག་ལས་གཟན་དགོས་ཟིན་གསུངས་ཡོད། དེའི་འགྲེལ་བཤད་དེ་རྗེ་རིན་པོ་ཆེས་མཛད་བཞག་གི་ད་ལྟ་བསྐལ་པ་དེ་ནས་འདུག་ཨང། ང་རིམ་ལྔ་གདན་རྫོགས་ཀྱི་དམར་ཁྲིད་ཟེར། རིམ་ལྔ་གདན་རྫོགས་ཟེར་མཁན་དེ་མར་པ་ལོ་ཙཱ་བས་མཛད་པ་རེད་པ། དེའི་གི་དམར་ཁྲིད་ཟེར་དེ་རྗེ་རིན་པོ་ཆེས་མཛད་གནང་བ་རེད། ཆོས་དྲུག་གི་ཁྲིད་ཡིག་ཡིད་ཆེས་གསུམ་ལྡན་ཟེར་དེ་རྗེ་རིན་པོ་ཆེའི་གསུང་འབུམ་ལ་ཡོད་རེད། ནཱ་རོ་ཆོས་དྲུག་གི་ཁྲིད་ཡིག་ཡིད་ཆེས་གསུམ་ལྡན་རྣམས་སུ་ཟེར་རྒྱུད་སྡེའི་ཁུངས་དང་བཅས་ཏེ།

མན་ངག་གི་གནད་ཞིབ་པ་ཞལ་ལས་ཤེས་དགོས་པར་མཛད་དོ། མན་ངག་གི་གནད་ཞིབ་པ་དེ་ནི་བླ་མས་ཞལ་ལས་ཤེས་དགོས་དགོས་རེད་ཟེར་ནས་ཨོ་ལོགས་སུ་བཞག་པར་མཛད་པ་རེད། རྗེ་ཐམས་ཅད་མཁྱེན་པ་ལ། འཁོར་བདག་ཉིད་ཆེན་པོ་ནམ་མཁའི་སྐར་ཚོགས་ལྟ་བུ་ཡོད་ཀྱང་སྙན་བརྒྱུད་ཀྱི་མན་ངག་ཡོངས་སུ་རྫོགས་པ་ནི་གྲུབ་པའི་དབང་ཕྱུག་འཇམ་དཔལ་རྒྱ་མཚོ། འཇམ་དཔལ་རྒྱ་མཚོ་བ་དང། ཟེར་དེ་རྟོགས་ལྡན་འཇམ་དཔལ་རྒྱ་མཚོ་ལ་གཙོ་བོ་བཀྲམ་སྟེ་གནང་བ་རེད་ཟེར། ནང་གི། ཐུགས་ཀྱི་སྲས་གཅིག་མཁས་གྲུབ་སྨྲ་བའི་དགེ། ཉི་མ།

མི་འཁྲུལ། མི་འཁྲུལ་གང་གཱའི་སྲས་ཀྱི་དུག་ཨ་ཙི་ན་སྤོང་བསགས་སྲས་སྒོམ་པ་ཀྱི་དུག་ཨོ་ཙི་ན་ཡོད་དོ། མཁས་གྲུབ་སྨྲ་བའི་ཉི་མ་གཉིས་ལ་གནང་ངོ་ཟེར། སྤྲུལ་པའི་གླེགས་བམ་ཆེན་མོ་ནི་གྲུབ་པའི་དབང་ཕྱུག་འཇམ་དཔལ་རྒྱ་མཚོའི་ཕྱག་ཏུ་བཞུགས་ཟེར། གྲུབ་ཆེན་འཇམ་དཔལ་རྒྱ་མཚོས་དགའ་ལྡན་སྒྲུབ་བརྒྱུད་ཀྱི་ཆོས་བརྒྱུད་འཛུགས་ཕྱིར། དབེན་པའི་གནས་སུ་སྒྲུབ་བརྒྱུད་ཀྱི་མན་ངག་ཡོངས་སུ་རྫོགས་པ་ཐུགས་ཉམས་སུ་བཞེས་ཏེ། ཟབ་ལམ་རིམ་གཉིས་ཀྱི་རྣལ་འབྱོར་མཐར་ཕྱིན་ཅིང།

ཅི་རིགས་དུ་རྫོང་རི་ལ་སོགས་པ་ཚང་མ་དང་གྱི་ཐག་ཆད། རང་དང་གཞན་གྱི་ཚེ་རབས་བརྒྱ་སྟོང་མང་པོ་མཁྱེན་པ་དང་ཟེར་སྔོན་གནས་རྗེས་དྲན་གྱི་མངོན་ཤེས་ལ་སོགས་པ་སོགས་མང་པོ་ཅིག་མཁྱེན། ལྷག་པའི་ལྷ་རྗེ་བཙུན་འཇམ་དཔལ་དབྱངས་ཡུན་རིང་དུ་ཞལ་གཟིགས་པ་སོགས་གསང་བ་བསམ་གྱིས་མི་ཁྱབ་པའི་རྟོགས་པ་མཆོག་བརྙེས་ཤིང་སྐལ་བ་དང་ལྡན་པ་རྣམས་ལ་མན་ངག་འདོམས་པར་མཛད་ལ། སྐལ་བ་དང་ལྡན་པའི་གདུལ་བྱ་གཅིག་རེ་གཉིས་རེ་ལ་མན་ངག་གནང་བ་མ་གཏོགས་མང་པོ་ཅིག་གནང་གི་མེད་པ་རེད། ལྷག་པར་བ་སོ་ཆོས་ཀྱི་རྒྱལ་མཚན་ལ་སྙན་བརྒྱུད་ཀྱི་མན་ངག། སྙན་བརྒྱུད་ཀྱི་མན་ངག་ཡོངས་རྫོགས་སྤྲུལ་པའི་གླེགས་བམ་དང་བཅས་པ་གནང་ངོ།

སྤོས་དེ་སྤར་ནས་སྤོས་དེའི་རྩེ་མོ་དེ་ཡར་བསླངས་དེ་བྱས་ཀྱི་ནས། ང་ཡི་བླ་མ་རྗེ་བཙུན་བློ་བཟང་གྲགས་པ་དེ་དེ་ན་བཞུགས་ཡོད་ཟེར་ཐུགས་སུ་ཆེ་ཡོང་གི། དེ་བྱས་ཚེ་མཁས་གྲུབ་ཐམས་ཅད་མཁྱེན་པ་དཔེ་ཧ་ལས་ཐག་ཆོད་ནས། དེ་བླ་མ་རེད་ད་བསམ་གྱིས་མི་ཁྱབ་པ་ཞིག་རེད་ཤག་བླ་མ་དེ་ཡི་འཁོར་དེ་ཡང་བླ་མ་ལ་བརྟེན་བཤེས་གཉེན་བསྟེན་ཚུལ་གཞན་དང་མི་འདྲ། ང་ཚོ་ཡིན་ན་ད་ག་བ་བཞུགས་ཡོད་ཟེར་ན་དེ་བ་བཞུགས་ཡོད་ཟེར་ལབ་གི་རེད་པ་དེ་མ་ལབ་པ་བྱས་ནས་སྤོས་གཅིག་སྤར་བྱས་ནས།

པའི་འདུ་ཤེས་ཀྱིས་ཆོས་བདག་རྒྱུད་རྩ་ནས་སྐྱེས་མ་མྱོང་གསུངས་ཡོད། དེ་འདྲ་ཡིན་ཙང་མཁས་གྲུབ་ཐམས་ཅད་མཁྱེན་པ་དེ་རྗེ་བདག་ཉིད་ཆེན་པོའི་སྐུ་མདུན་ལ་དོན་དེ་འདྲ་སེ་སླེབས་པ་རེད་ད་ལྟ་སླེབས་དེ་ནས་བཟུང་སྟེ་རྗེ་བདག་ཉིད་ཆེན་པོའི་སྐུ་མདུན་ལ་ལོ་བརྒྱད་ཀྱི་བར་དུ་འབྲལ་མེད་ཀྱི་བསྟེན་བྱས་ནས་ཟབ་པ་དང་རྒྱ་ཆེ་བའི་ཆོས་ཡོངས་སུ་རྫོགས་པ་སྒང་ག་གསན་ག་པ་ག་ས་ག་པ་ཕེབས་པ་ཡིན་ནའི་མཉམ་དུ་ཞབས་ལ་ཕེབས་བྱས་ནས་ཆོས་ཡོངས་སུ་རྫོགས་པ་གསན། རྗེས་མ་རྗེས་མ་རེད་དེ་སྐོར་ལ་རྗེ་བདག་ཉིད་ཆེན་པོའི་བསྟན་པ།

ལོ་རྒྱས་ཤོག། ལོ་རྒྱས་ཤོག་ཟེར་ཡང་ད་ལྟ་ང་རང་སུ་རྒྱས་ཟིག་པ་ང་འདས་ཟིན་ཏེ་ང་འདས་ཁྲི་ནས་བརྗོད་ཚེ་གུ་ལ་གདུལ་བྱ་ལ་ཆུ་བཟང་དུས་གུ་ལ་ཨ་ནེ་མ་འོངས་སྙིགས་དུས་ཀྱི་གདུལ་བྱ་ནོར་ལ་པའི་ཤེས་ཐུབ་པའི་རིག་པ་རྟུལ་པོ་ཡིན་པ། ཨ་ནེ། མི་རྟག་པ་དེ་ནི་རྟག་པར་འཛིན་དེ་སྐད། བདག་མེད་པ་དེ་ནི་བདག་ཏུ་གྲུབ་པར་འཛིན་དེ་སྐད། ཨོ་དེ་འདྲ་ཅིག་བྱས་པས་མང་པོ་བྱས་ཏེ་གུ་ལ་ཐུགས་སྐྱོ་ཐག་ཆོད་བྱས་ནས། ཨ་ནེ་རྗེ་བདག་ཉིད་ཆེན་པོ་ལ་གསོལ་བ་བཏབ་ནས་ཡང་ནས་ཡང་དུ་མ་འདྲེས་པས་ནས་གསོལ་བ་བཏབ་སྟེ་གུ་ལ་རིམ་པས་རིམ་པས་བཞེས་ཏེ།

ཨ་ནི་ང་དེ་ནས་ཡོང་བར་བྱེད་པ་ལ་ང་ཡང་བཀྲ་ཤིས་ལྷུན་པོ་འཛིན་བྱོས་བྱས་ཀྱིན་ནས་ཕྱག་བཏབ་ནས་དགའ་ལྡན་དང་འདྲ་བར་ཅེས་རེ་བ་བརྗོད་ཀྱིན་ཡོད། དགྲ་ས་ན་དགྲ་མཁར་བརྩིགས་ནས་བསྡད་ཀྱིན་ཡིན་ཟེར་མཁན་གསུངས་པ་རེད་དེ་ནུས་པ་ཆེན་པོ་ཞིག་ལ་རེ་བ་བརྩི་སྟེ། དགྲ་ས་ན་དགྲ་མཁར་བརྩིགས་པའི་དེ་དང་ཕྱི་རོལ་དུ་དགྲ་མཁར་བརྩིགས་གཉིས་པོ་དེ་འདྲ་གི་མ་རེད་བ་དགྲ་ས་ན་དགྲ་མཁར་བརྩིགས་པ་ཡིན་ན་ནུས་པ་ཆེ་ཡོང་གི་རེད་བ། ལ། རྒྱལ་བ་དགེ་འདུན་གྲུབ་པའི་ཚིག་དེ་ཡིན་ན་ཟབ་མོ་ཞིག་འདྲ་རེད། དེ་དེ་ག་རེ་རེད་ཟེར་ན། གཙང་གི་ཕྱོགས་བཀྲ་ཤིས་ལྷུན་པོ་ཡོད་ས་དེ་བ་ལ་ནི་ང་ཚོ་རི་བོ་དགེ་ལུགས་པའི་བསྟན་པ་དེ་ཁྱོན་ནས་དར་ཐུབ་ཀྱི་ཡོད་མ་རེད་བཀག་ཅེས།

སྙན་བརྒྱུད་ཀྱི་མན་ངག་ལ་སྒྲུབ་པ་རྩེ་གཅིག་ཏུ་མཛད་ཕྱིར། མི་མེད་ལུང་སྟོང་དུ་དཔལ་ཤ་བ་རི་པའི་རྣམ་ཐར་དང་མཚུངས་པ་ཞིག་བྱེད་དགོས། ནང་མར་ཡོད་པ་ནང་གསལ། རྗེ་རིན་པོ་ཆེའི་མན་ངག་སྙན་བརྒྱུད་ཀྱི་མན་ངག་དེ་མཛད་ནང་བཞིན་བྱས་ནས་རྒྱ་གར་གྱི་གྲུབ་ཆེན་ཤ་བ་རི་པ་ནང་བཞིན་བྱས་ནས་བསྡད་དགོས་གསུངས་སོ་ནམ་རྒྱུན་དུས་རྒྱུན་དུ་ཐུགས་ལ་དེ་མ་གཏོགས་ཡོད་མ་རེད་བ་སོ་ཆོས་རྒྱལ་མཚན་དེ་དེ་ཤོར་བས་ཡོད་པའི་གནས་སྐབས་དེ་ན་བླ་མ་དང་ཡི་དམ་གྱིས་སྔོན་དུ་རྨི་ལམ་དུ་ལུང་བསྟན་པ་ལྟར་རྗེ་བླ་མའི་བསྟན་པའི་སྲོག་ཤིང་མཛད་ཕྱིར་དགའ་ལྡན་གྱི་ཁྲི་ཐོག་ཏུ་ཕེབས་དགོས་པ་བྱུང། ཁོ་ཚོས་ད་རྒྱུ་བཤད་ཡོད་པ་དེ་རེད། ཁོ་རང་རང་གི་དགོངས་པ་བྱེད་ཀྱི་ཡིན་ན་གྲུབ་ཆེན་ཤ་བ་རི་པ་ནང་བཞིན་བྱས་ནས་མི་མེད་པའི་ལུང་སྟོང་ནང་ལ་ཨ་ནི་སྙན་བརྒྱུད་ཀྱི་མན་ངག་ཉམས་སུ་བླངས་ནས་བསྡད་དགོས་གསུངས་སོ་ནམ་རྒྱུན། འོ་དེ་འདྲ་ཀྱི་ཚུལ་ཁོང་ལ་ཡོད་རེད་དེ་ཨ་ནི། ཡི་དམ་དང་བླ་མ་མང་པོ་ཅིག་ལུང་བསྟན་ནས། ད་དགའ་ལྡན་ཁྲི་ལ་ཕེབས་དགོས་འདུག་ཟེར་ནས་ཡང་ནས་ཡང་དུ་ལུང་བསྟན་བྱུང་བ་ལ་ཟེར་ན་ནི་དགའ་ལྡན་ཁྲི་ལ་ཕེབས་དགོས་བྱུང་བ་རེད། དེ་ནས་རྗེ་ཡི་བསྟན་པ་རྒྱ་ཆེར་སྤེལ་ཞིང་ལྷག་པར་གྲུབ་ཆེན་ཆོས་ཀྱི་རྡོ་རྗེ་དགུང་ལོ་བཅུ་གཅིག་གི་དུས་ཡབ་ཡུམ་དང་བཅས་པར་དགའ་ལྡན་དུ་ཕེབས་པ་དང། པཎ་ཆེན་ཆོས་ཀྱི་རྒྱལ་མཚན་ལ་མཁའ་འགྲོས་ལུང་བསྟན་བྱུང་བ་ལྟར། མཁའ་འགྲོས་ལུང་བསྟན་བྱུང་བྱས་ནས། གྲུབ་ཆེན་ཆོས་ཀྱི་རྡོ་རྗེ་ཆུང་ཆུང་དེ་ལ་དེ། རྗེའི་སྙན་རྒྱུད་ཀྱི་མན་ངག་དེ་བཀའ་བབས་ཀྱི་གདུལ་བྱ་དེ་དེ་རེད་བཞག་ཟེར་ནས་མཁའ་འགྲོས་ལུང་བསྟན་བྱུང་བས། ཡབ་ཡུམ་གཉིས་ལ་ཟང་ཟིང་གི་གནང་སྦྱིན་མང་དུ་མཛད་དེ་རབ་ཏུ་བྱུང་མཚན་ཆོས་ཀྱི་རྡོ་རྗེར་བཏགས། དེ་ནས་ལོ་ལྔ་ཡི་བར་དུ་སྲས་ཀྱི་ཐུ་བོར་བཟུང་སྟེ་མདོ་སྔགས་ཀྱི་གདམས་པ་མཐའ་ཡས་པ་བསྩལ་ཞིང་ལྷག་པར་སྙན་རྒྱུད་ཀྱི་མན་ངག་ཡོངས་སུ་རྫོགས་པ་སྤྲུལ་པའི་གླེགས་བམ་དང་བཅས་པ་གནང་སྟེ།

པཎ་ཆེན་ཆོས་ཀྱི་རྒྱལ་མཚན་གྱི་བཀའ་བཞིན། གངས་དང་རི་སུལ་དང་གངས་རི་དང་རི་སུལ་དེ་འདྲ་རྐྱང་རྐྱང་ལ་བཞུགས་བསྡད་ཀྱི་ཡོད་པ་རེད། རི་སུལ་དང་ནགས་ཁྲོད་དབེན་པ་ཡི་གནས་སུ་འཚོ་བ་དཀའ་ཐུབ་ལ་བརྟེན་ནས་སྒྲུབ་པ་སྙིང་པོར་མཛད་པས། ནམ་ཞིག་ན་རྗེ་བཙུན་ཙོང་ཁ་པ་ཆེན་པོའི་ཞལ་མངོན་སུམ་དུ་གཟིགས་ཏེ། ཐུན་མོང་དང་ཐུན་མོང་མ་ཡིན་པའི་གདམས་པ་ཡོངས་སུ་རྫོགས་པར་བསྩལ། ལྷག་པར། བླ་མའི་རྣལ་འབྱོར་སེམས་དཔའ་སུམ་བརྩེགས་ཀྱི་གདམས་ངག་གཉིས་ཀ་ལམ་གྱི་གནད་ཚང་བ་འདི་རྣམས་སུ་ད་ལམ་མ་ཆོད་པ་མི་མངའ་སྟེ།

གྲུབ་ཆེན་ཆོས་ཀྱི་རྡོ་རྗེ་དེ་ནི་ལས་སླ་པོ་ཅིག་རེད་མི་འདུག་ཚེ་སྙན་བརྒྱུད་ཀྱི་མན་ངག་བདག་པོ་ཅིག་རེད་ཤ་ཟ་ནོ་ཕས་ལོང་ས་གུས་པ་བྱས། ཨ་ནི་སྔ་མ། བོ་དོང་ཕྱོགས་ལས་རྣམ་རྒྱལ་ཟེར་གྱི་རེད་པ། ཕྱོགས་ལས་རྣམ་རྒྱལ་འཇིགས་མེད་གྲགས་པ་ཟེར་མཁན་དེ་བསམ་གྱིས་མི་ཁྱབ་པ་མཁས་པ་ཆེན་པོ་རི་ར་རེད། ཨ་ནི། སློང་མོ་བ་གཅིག་གིས་ཁ་ནང་ལ་རྟེན་འབྲེལ་བསྟོད་པ་དེ་སྐྱོར་གྱི་སྐྱོར་གྱི་བྱེད་ཕྱིར་ཁོང་དགོང་དག་ལ་སློང་མོ་རྒྱག་ག་བྱུང།

བཙོང་དོགས་མ་རེད་བསམ་ནས་དེ་བྱས་ཏེ། ཟླ་བའི་ལས་འོང་ལེགས་བཤད་ཀྱི་ཟེར་སྐྱོར་བ། ཨོ་དེ་བྱས་ཏེ་ཁོ་ལ་ད་ཟླ་བ་གྲགས་པའི་རེད་མི་འདུག་ད་སུ་ཡིན་ནའང་བསམ་ནས་མར་ཡོང་བྱས་སློང་མོ་བ་དེ་ལ་ཁྱོད་རང་སྐྱོར་དུས་ཀྱི་དེ་ནི་སུས་མཛད་པ་རེད་ཟེར་ཏེ། སློང་མོ་བ་དེ་ནི་ད་ལྟ་དགའ་ལྡན་གཞིས་ཆགས་ནས་བཞུགས་མཁན་ཆོས་རྗེ་བློ་བཟང་གྲགས་པས་མཛད་པ་རེད་ཟེར་ཏེ། ཨ་ནི་ཁོང་ཧ་ལས་ཐག་ཆོད་ནས་ཐེངས་འདི་ཐོད་པ་ཚིག་དེ་གོ་རུ་བཏགས། ཨ་ནི་གླང་གཟར་དེ་གཉིས་ཁ་ནས་བཟང་སྟེ་ང་མཇལ་ཁ་འགྲོ་ན་མ་གཏོགས་ཡོང་གི་མ་རེད་བསམ་ནས་མར་ཕེབས་ནས་ལས་ཀྱི་ཚོགས་རྩ་བཀྲ་ཤིས་ལྷུན་པོའི་ལྟག། དེ་ཁ་ཐུག་ཏུ་ལྷས་བྲིས་གངས་ཅན་དགོན་པ་ཟེར་མཁན་དེ་ཡོད་སར་དེ་ལས་དེ་སྒང་ལ་ནི། རྗེ་རིན་པོ་ཆེ་སྐུ་མྱ་ངན་ལས་འདས་ཤག་ཟེར་གྱི་ཨ་མཇུག་གོ་ཡིན། དེ་གོ་བྱས་ནས་ནི་འབུལ་བ་གི་གསེར་དེ་དེ་འདྲ་མང་པོ་ཞིག་ཡོད་རེད་ནི་སྨོན་ལམ་རྒྱབ་བྱས་ནས་ཡར་གཏོར་ནས་ཡར་གཏོར་དེ་སྒང་ལ་དགའ་ལྡན་ཡིད་དགའ་ཆོས་འཛིན་ནས་ཡར་ཕྱིན་པས་སོ། འོ་དེ་འདྲའི་བཤད་རྒྱུ་ཡོད་རེད་བྱས་ན་རྟེན་འབྲེལ་བསྟོད་པ་དེས་རྣ་བར་ཐོས་པ་ཙམ་གྱིས་མི་ཡིད་འཕྲོག་ཡོད་དམ་དང། ཞེས་པའི་ཆོས་ཡིན་པས། ད་ལྟ་རྒྱལ་བ་དབེན་ས་པ་ཚུར་རྒོལ་བས་དེ་དེ་བྱུང་འགྲོ་བ། དབེན་ས་པ་ཆེན་པོ་ཀྱང་གསུང་གི་གདངས་ཐོས་ཙམ་ཉིད་ནས་དད་པས་སྤུ་ལོང་གཡོ་ཞིང་རྟོགས་པ་ཡི་མཆོག་བརྙེས་པ་ཞིག་ཡིན་པར་དགོངས་ནས་ནང་དུ་སྤྱན་དྲངས་པ་ན་དགེ་སློང་སྨ་ར་དཀར་པོ་ཟེར་སྨ་ར་དཀར་པོ་ཟེར་མཁན་དེ་དེ་འདྲ་ཨག་ཚོམ་དཀར་པོ་དེ་འདྲ་ཡོད་དེ་ཁྱེད་ཨག་ཚོམ་ཡོད་པ་ཕྱག་དར་ཁྲོད་ཀྱི་ཆོས་གོས་སྐུ་ལ་གསོལ་བ་ཟེར། ཕྱག་དར་ཁྲོད་ཀྱི་ཆོས་གོས་ཟེར་མཁན་དེ་རྙིང་པ་དཔེ་རས་སྒྱོགས་དེ་འདྲ་ཅིག་གོན་དེ་ཁྱེད་ཀྱིས།

དུས་ཚོད་དེ་ག་ཙམ་ལ་ཇོ་མོ་ལྷ་རིར་ཤོག་གསུངས་ཏེ། ཁོང་བཞུགས་ས་དེ་ཇོ་མོ་ལྷ་རི་ཟེར་མཁན་དེ་ཡིན། འོ་དེ་ནས་ཤོག་ཟེར། དེ་ནས་དབེན་ས་པ་ཆེན་པོ་ཀྱང་གྲུབ་ཆེན་གྱི་བཀའ་བཞིན་དུ། དེ་ནས་བཀའ་བཞིན་དུ་དུས་ལས་མ་ཡོལ་བར་ཇོ་མོ་ལྷ་རིར་ཕེབས་པས། ཇོ་མོ་བླ་རེ་ཡིས། སྒོར། མགར་མོ་ཆོས་རྫོང་དུ་ཞལ་འཛོམས། མགར་མོ་ཆོས་རྫོང་ཟེར་མཁན་ཡིན་པ་རེད། དེ་ནས་ལ་གནས་རྩ་ཆེན་པོ་ཞེས་པ་ཅིག་ཡོད་སྲིད་དོ།

དེ་ཡང་རྒྱལ་བ་དབེན་ས་པ་ཆེན་པོ་དེ་ཉིད་སྐུ་གཞོན་ནུའི་དུས་ནས་སྟོན་པ་ཐུབ་པའི་དབང་པོ་དང་རྗེ་བླ་མས་ཡང་ཡང་ཞལ་བསྟན་ནས་བྱིན་གྱིས་བརླབས་ཤིང་ལྷག་པར་ནུབ་གཅིག་རྗེ་བླ་མས་དབུ་ཞྭ་གནང་སྟེ་སྙན་བརྒྱུད་བསྟན་པའི་བདག་པོར་བྱིན་གྱིས་བརླབས་པ་དང། དགུང་ལོ་བརྒྱད་བཞེས་པའི་དུས་ན་ནུབ་གཅིག་གསེར་རི་རྩེ་ནས་ཟླ་བའི་དཀྱིལ་འཁོར་ཉ་གང་བ་ཞིག་ཤར་བྱུང་བ་དང། རང་ཉིད་ཀྱི་སྐུ་ལ་དར་དཀར་དང་རིན་པོ་ཆེའི་རྒྱན་གྱིས་བརྒྱན་རྡོར་དྲིལ་འཛིན་པས་ཟླ་བ་དེ་ལ་བཞུགས་ཏེ་དྲིལ་བུ་བསིལ་བའི་སྒྲས་རྗེ་བདེ་ཆེན་ཁང་ཆོས་པ་ཞིག་རྨད་བསྲུངས་ཏེ་རྗེ་བླ་མའི་སྙན་བརྒྱུད་དར་ཞིང་རྒྱས་པར་མཛད་དེ་གངས་ཅན་གྱི་ལྗོངས་གྲུབ་པའི་སྐྱེས་བུས་གང་བར་མཛད་པའི་རྟགས་སུ་མངོན་ཞིང་དབེན་ས་པ་ཆེན་པོ་བླ་མ་གྲུབ་ཆེན་གྱི་བཀའ་བཞིན་དབེན་གནས་དུ་མར་བླ་མ་ལྷ་ཡི་རྣལ་འབྱོར་གྱི་སྒོ་ནས་ལམ་ཐུན་མོང་དང་ཐུན་མོང་མ་ཡིན་པའི་རིམ་པ་ཡོངས་སུ་རྫོགས་པ་ཐུགས་ཉམས་སུ་བཞེས་པའི་རྟོགས་པ་མཆོག་བརྙེས་ཏེ་རང་དང་གཞན་གྱི་ཚེ་རབས་བརྒྱ་སྟོང་དུ་མ་མཁྱེན་པ་དང་རྫུ་འཕྲུལ་ཡ་མ་ཟུང་དུ་མར་སྟོན་པ་ལ་ཐོགས་པ་མེད་པ་དང་བརྒྱད་སྟོང་པ་སཾ་སྐྲྀ་ཏ་ཡི་སྐད་དུ་འདོན་པ་སོགས་བསམ་གྱིས་མི་ཁྱབ་པའི་རྣམ་ཐར་དང་ལྡན་ཞིང་རྗེ་བླ་མའི་སྙན་བརྒྱུད་ཀྱི་བསྟན་པའི་བདག་པོར་གྱུར་ཏོ། དེ་ཡང་རྒྱལ་བ་དབེན་ས་པ་ཆེན་པོ་ཉིད་ཀྱི་ཞལ་ནས་སྔོན་དུས་ཀྱི་མི་ལ་རས་པ་དང་ད་དུས་ཀྱི་བློ་བཟང་དོན་གྲུབ་ལ་འཕྲལ་ཁྱེར་གྱི་ཟས་གོས་མ་གཏོགས་པ་ནོར་དངོས་པོ་འཛིན་པའི་དགོས་པ་མེད་ཚེ་གཅིག་ལ་སངས་རྒྱས་སྒྲུབ་པ་ལ་དེ་འདྲ་ཁྱོད་ལ་ལེགས་གནས་ཏེ། ཆགས་སྡང་སྤངས་པའི་དབེན་གནས་སུ་དལ་འབྱོར་ལ་སྙིང་པོ་ལེན་པར་ཞུ་ཞེས་དང། གངས་ཅན་ཁྲོད་ཀྱི་སྐལ་ལྡན་མཆོག་བློ་བཟང་དོན་གྲུབ་ཞེས་བྱས་ཀྱང། ལམ་མཆོག་དེ་ཉིད་ཉམས་བླངས་པས་ཚེ་འདི་ཉིད་ལ་སངས་རྒྱས་ཐོབ་ཞེས་དང། རང་ཉིད་རང་ཉིད་ཀྱི་ང་ཚེ་འདི་ཉིད་ལ་སྙན་བརྒྱུད་ཀྱི་མན་ངག་དེ་ཉམས་སུ་བླངས་པ་ལ་བརྟེན་ནས་སངས་རྒྱས་ཀྱི་གོ་འཕང་ཐོབ་སོང་ཟེར་གསོ་ལ་ཞལ་བཞེས་གནང་དགོས་རེད། འཇམ་དཔལ་དབྱངས་ཀྱི་སྲས་ཀྱི་ཐུ་བོ་མཆོག་བློ་བཟང་གྲགས་པ་ཞེས་པའི་བླ་མ་དེའི་གསུང་གི་སྙིང་པོ་སྙན་བརྒྱུད་འཛིན་པ་ནི་དེང་སང་དུས་ན་ཁོ་བོ་ཙམ་དུ་བས། དེང་སང་གི་དུས་ན་ནི་ང་ཁྱོད་ཀུན་ལས་བྱ་ཟེར་གསུངས་པ་ཡིན་པ་རེད། ཞེས་སོགས་སོ། བླ་མའི་རྣལ་འབྱོར་ལ་ཐུགས་དམ་གྱི་སྙིང་པོར་མཛད་པ་ནི་ཞལ་ནས་མཐོང་བ་རྡོ་རྗེ་འཆང་ཆེན་པོའི་ངོ་བོ་རྒྱལ་བ་བློ་བཟང་གྲགས་པ་དང།

ཐོབ་པར་བྱས་ནས་དགེ་སྦྱོར་ལ་བརྩོན་པར་བྱེད་ལ། དེ་ནི་བར་སྐབས་ཤིག་དལ་འབྱོར་གྱི་རྟེན་ཁྱད་པར་ཅན་དེ་ཉིད་དོན་དང་ལྡན་པར་བྱེད་པ་སྟེ་མྱུར་དུ་སངས་རྒྱས་ཀྱི་ས་སྒྲུབ་པར་བྱེད་པ་ལ་མདོ་སྔགས་ཀྱི་གསུང་རབ་དགོངས་འགྲེལ་གྱི་སྙིང་པོ་དོན་གྱི་གཞི་གདམས་ངག་ཁྱད་པར་ཅན་བླ་མ་དམ་པའི་ཞལ་གྱི་བདུད་རྩི་སྙིང་པོའི་ཡང་སྙིང་པོ་བཞི་ལ། དགོངས་པ་རྩེ་གཅིག་ཏུ་དགོངས་པ་གཅིག་ཏུ་དྲིལ་ཏེ་ཉམས་སུ་བླངས་ནས། དེ་ཐོབ་པའི་མྱོང་བ་ཁྱད་པར་ཅན་དགོས་པར་གོ་ནས་རྡོ་རྗེ་འཆང་ཆེན་པོའི་ངོ་བོ་རྒྱལ་བ་བློ་བཟང་གྲགས་པ། རྒྱལ་བ་བློ་བཟང་གྲགས་པ་དང་རྒྱལ་བ་བློ་བཟང་གྲགས་པའི་རྣམ་འཕྲུལ་བླ་མ་རྣམས་ལ་གསོལ་བ་རྩེ་གཅིག་ཏུ་བཏབ་ལ་ཞེས་དང། བླ་མ་ལྷ་ལ་རྩེ་གཅིག་གསོལ་བ་བཏབ་པས་ཡིད་ལ་གང་དྲན་ཁྲིད་ལ་ལ་ལས་ལ། དགེ་ལ་སྨྱོན་པ་འདྲ་བའི་སྤྱོད་པ་ནི་སངས་རྒྱས་མྱུར་དུ་བསྒྲུབ་པ་བདག་གི་ལུགས་ཞེས་དང། བླ་མ་ལྷ་ལ་རྩེ་གཅིག་གསོལ་བ་བཏབ་ནས་གང་མགྱོགས་ཅན་རྣམས་ལ་ཕལ་ཆེར་དགེ་སྦྱོར་གྱི་གྲོགས་སུ་འཆར་གྱིས། སྨྱོན་སྤྱོད་ལ་གནས་ནས་སྨྱོན་པ་འདྲ་བྱེད་ཅིག་ནི་ཞུགས་ཀྱི་མི་རིགས། དབེན་པར་གཅིག་པུར་སྡོད་པ་ཁོ་བོའི་ལུགས་ཞེས་གསུངས་སོ། མདོར་ན་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་ནས་མདོ་སྔགས། མདོ་སྔགས་གཉིས་ཀ། མདོ་སྔགས་གཉིས་ཀའི་ལམ་གྱི་ལུས་ཡོངས་སུ་རྫོགས་པར་སྟན་ཐོག་གཅིག་ཏུ་ཉམས་སུ་ལེན་པའི་ཚུལ་རྗེ་བླ་མའི་སྙན་བརྒྱུད་འབའ་ཞིག་ལ་ཐུགས་མཐོ་ཡི་གཅིག་སྒྲིལ་དུ་མཛད་དོ་ཞེས་བསྐུལ་བའི་ཆེད་དུ། འདི་ལྟར་ཕྱག་བྲིས་སུ་མཛད་དེ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ལའམ། ཚེ་རབས་ཐམས་ཅད་དུ་བརྩེ་བ་ཆེན་པོས་རྗེས་སུ་བཟུང་དུ་གསོལ་སླར་ཡང་བླ་མའི་ཞབས་ལ་ཕྱག་འཚལ་ལོ། དེ་ལྟར་ན་ཐོག་མར་ལམ་ཐུན་མོང་བ་ལ་འབྱོངས་ནས། རྒྱུའི་འོས་སུ་གྱུར་པ་ན། དེ་ནས་བླ་མ་མཉེས་པར་བྱས་ནས་རྣམ་པར་དག་པའི་དབང་ལམ་ཟབ་མོ་ཡི་རྟེན་དུ་བསྒྲུབ་པར་ནུས་པ་ཞིག་བླངས་ནས་དམ་ཚིག་དང་སྡོམ་པ་བཟུང་དེ་ནས་སྐབས་དེ་དང་གཞན་དུ་བླངས་པའི་སྡོམ་པ་བསྲུང་ཞིང་གཅེས་སྤྲས་སུ་བྱས་ནས་ཚུལ་བཞིན་དུ་བསྲུང་བ་ཞག་གཅིག་གཞིར་བཞག་ནས། ཐུན་བཞིའི་རྣལ་འབྱོར་གྱིས་རིམ་པ་དང་པོ་ཡི་བསྒོམས་ལ་རྫོགས་རིམ་གྱི་རྟོགས་པ་ཁྱད་པར་ཅན་བསྐྱེད་པའི་དགེ་རྩ་སྨིན་པར་བྱས་ནས་དེ་ནས་རྫོགས་པའི་རིམ་པ་ཁྱད་པར་ཅན་རིམ་གྱིས་བསྐྱེད་ནས་ཟུང་འཇུག་གི་སྐུ་བསྒྲུབས་ན་མདོ་སྡེ་དང་རྒྱུད་སྡེ་མཐའ་དག་གི་གནད་རྣམས་གང་ཟག་གཅིག་འཚང་རྒྱ་བའི་ཆ་རྐྱེན་དུ་འགྲོ་བ་ལ་ངེས་པ་རྙེད་ནས་ཐུབ་པའི་བསྟན་པ་ཡོངས་སུ་རྫོགས་པ་རང་གིས་འཛིན་ཅིང་གཞན་ལ་ཡང་སྤེལ་ནུས་པ་ཡིན་ནོ། འོ་དེ་རྒྱལ་བ་དབེན་ས་པ་ཆེན་པོས་གསུངས་པའི། བདག་མ་འབད་མཛད་ཀྱི་གསུང་རྒྱུན། བློ་བཟང་གིས་ཡི་གེར་བཀོད་པའོ་ཞེས་སམ། དོན་དེ་དག་གི་ཕྱིར་རྒྱལ་བ་དབེན་ས་པ་ཆེན་པོ་དེ་ཉིད་ནི་རྗེ་བླ་མའི་སྙན་བརྒྱུད་ཀྱི་བསྟན་པ་སྤེལ་བའི་ཆེད་དུ་བསམ་བཞིན་དུ་བྱོན་པ་ཞིག་གོ། རྒྱལ་བ་དབེན་ས་པ་ཆེན་པོས་སྙན་བརྒྱུད་ཀྱི་མན་ངག་སྤྱིར་སྐལ་ལྡན་དུ་མ་ལ་གནང་ཞིང་ལྷག་པར་དུ་མཁས་གྲུབ་སངས་རྒྱས་ཡེ་ཤེས་ལ་ཡོངས་སུ་རྫོགས་པར་གནང་ངོ། མཁས་གྲུབ་སངས་རྒྱས་ཡེ་ཤེས་ནི་བླ་མའི་རྣལ་འབྱོར་དེ་ཉིད་ལ་ཐུགས་དམ་གྱི་སྙིང་པོར་མཛད་ཅིང། བླ་མའི་རྣལ་འབྱོར་གྱི་སྟེང་ནས་མདོ་སྔགས་ཀྱི་ལམ་གྱི་གནད་ཐམས་ཅད་ཡོངས་སུ་རྫོགས་པར་མཛད་དོ། བླ་མའི་རྣལ་འབྱོར་ལ་བརྟན་པ་ཐོབ་པའི་གསུང་ཡང་མང་དུ་གནང་ཞིང། དགེ་སྦྱོར་ཐམས་ཅད་བླ་མའི་རྣལ་འབྱོར་གྱི་སྟེང་ནས་བྱེད་དགོས་ཚུལ་རྒྱ་ཆེར་གསུངས་ཏེ་ཇི་ལྟར་གསུངས་པ་ཁོ་ན་བྲིས་ན་མངས་སུ་དོགས་ནས་དོགས་པས་སངས་རྒྱས་ཀྱི་བཀའ་འབུམ་ཉིད་ལས་ཤེས་པར་བྱའོ། མཁས་གྲུབ་སངས་རྒྱས་ཡེ་ཤེས་བཀའ་འབུམ་པོ་ཏི་སྲོང་ལིང་ཅིག་ཡོད་པ་འོ་དེ་ལ་གསལ་པོ་ཞེ་དྲག་ཡོད། མཁས་གྲུབ་སངས་རྒྱས་ཡེ་ཤེས་ཀྱིས་པཎ་ཆེན་ཐམས་ཅད་མཁྱེན་པ་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་སྙན་བརྒྱུད་ཀྱི་མན་ངག་ཡོངས་སུ་རྫོགས་པར་གནང་ཞིང་རྡོ་རྗེ་འཆང་ཆེན་པོ་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་གངས་ཅན་གྱི་ས་ཡི་ཆ་ཐམས་ཅད་རྗེ་བླ་མའི་སྙན་བརྒྱུད་ཀྱིས་ཁྱབ་པར་མཛད། ལྷག་པར་མདོ་སྔགས་ཀྱི་ལམ་གྱི་ལུས་ཡོངས་སུ་རྫོགས་པའི་བླ་མ་མཆོད་པའི་ཆོ་ག་དེ་མཛད་ནས་སྐལ་ལྡན་མཐའ་ཡས་པ་ལ་གནང་བས་ནུབ་ཛཱ་ལན་དྷ་ར་ནས། ཤར་ཕྱོགས་རྒྱ་མཚོ་ཆེན་པོ་ཡི་མཐའ་ལ་ཐུག་གི་བར་དུ་རྒྱ་མཚོའི་གླིང་བར་གྱི་ཡུལ་གྲུ་ཚུན་ཆད་དུ་ཡང་ཁྱབ་སྟེ་ཟེར། རྗེ་བླ་མའི་བསྟན་པ་ག་པར་ཁྱབ་ས་དེ་ན་ནི་བླ་མ་མཆོད་པའི་བླ་མ་མཆོད་པའི་མན་ངག་དེ་ཁྱབ་པར་མཛད་པ་རེད། པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན། ནུབ་ཛཱ་ལན་དྷ་ར། དཔེར་ན། བོད་ཀྱི་ནུབ་ཕྱོགས། བྱ་གག་གི་ས་ཚོ་ཨོ་ཏི་ནོ་བར་དུ་ཐོག་ཐོག་གི་བར་དུ་ཤ་ཆུ་ལས་བྱེད་ཀྱི་ཡིན་ན་ཡང་ཤ་ཆུའི་འཇམ་ཚུལ་གླིང་བར་གྱི་བར་དུ་བས་ཁྱབ་པ་རེད། འཛིན་མི་ཡིས་ཁྱོད་མ་ལུས་པ་མེད་ང་ཡིས། ཕྱོགས་དེས་ཁྱབ་པའི་བཀའ་ཁྲི་དེ་མཛད་དོ། སྤྱི་ཚོགས་སློབ་གསོ་ཤེས་བྱའི་རྒྱ་ཚད་ལ་སེམས་ཀྱི་ཐུ་བོ་གྲུབ་པའི་དབང་ཕྱུག་མང་དུ་ཡོད་ཀྱིན་ཟེར། པཎ་ཆེན་སློབ་གསོ་ཤེས་བྱའི་རྒྱ་ཚད་ལ་ཡིན་ན་ཁོང་སྐུ་ཚེ་རིང་པོ་ཤོག་པ་ཡིན་ས་ནས་སྐུ་ཚེ་སྟོད་དུ་བག་དང། སྨད་ཚང་མ་ཐང་ཆེན་ལ་སྲིད་ཀྱི་ཐུ་བོ་གྲུབ་པར་མཛད་པ།

གངས་ཅན་གྱི་ས་ཡི་ཆ་ཐམས་ཅད་རྗེ་བླ་མའི་སྙན་བརྒྱུད་ཀྱིས་ཁྱབ་པར་མཛད། ལྷག་པར་མདོ་སྔགས་ཀྱི་ལམ་གྱི་ལུས་ཡོངས་སུ་རྫོགས་པའི་བླ་མ་མཆོད་པའི་ཆོ་ག་དེ་མཛད་ནས་བཀའ་འདི་མཐའ་ཡས་པ་ལ་གནང་བས་ནུབ་ཛཱ་ལན་དྷ་ར་ནས་ཤར་ཕྱོགས་རྒྱ་མཚོ་ཆེན་པོ་ཡི། མཐའ་ལ་ཐུག་གི་བར་དང། རྒྱ་མཚོའི་གླིང་བར་གྱི་ཡུལ་གྲུ་ཚུན་ཆད་དུ་ཁྱབ་སྟེ་འཛིན་མའི་ཁྱོན་མ་ལུས་པ། མན་ངག་ཡི་ཆོས་ཏེ།